ད་ནི་དཔྱེ་གཏམ་འདི་གི་ཚིག་གི་གོ་དོན་ག་དེ་སྦེ་ན་ཟེར་བ་ཅིན། གནོདཔ་བཀལ་མི་འདྲེ་དང་བུ་ཚུ་ཆུང་བའི་སྒང་ལས་བཏུལ་ཟེར་ཨིན་པས་ཟེར་ཞུ་ནི། ད་ནི་དཔྱེ་གཏམ་འདི་གི་དོན་དག་ངོ་མ་ག་ཅི་སྟོན་མི་ན་ཟེར་བ་ཅིན། དཀའ་ངལ་འདི་ཆུང་ཀུ་ཅིག་ལས་སེལ་དགོ་ཟེར་བའི་དེ་དོན་ཨིན་པས་ཟེར་ཞུ་ནི། ད་ཨ་ནི་བཅོས་གཏམ་འདི་ང་ཁྱེད་ར་གློ་བོ་ལབ་པའི་སྐབས་དེ་གློ་བོ་གའི་བར་ན་བཙུགས། བསླབ་ཐང་ག་དེ་བས་ནའང་ཟེར་བ་བཞིན། འཇིག་རྟེན་པའི་བཅོས་གཏམ་ལས་བྲེལ་ལྡ་བུ་ཆུང་ལས་བཏུས་ཟེར་བསླབ་གསོའི་ཡུལ་དུ་བཟུང་པའི་དཀའ་ངལ་འདི་གོ་དང་པ་ཐོས་མི་གང་ལས་མ་གསལ་བ་ཕྱིན་ཤུགས་ལས་དཀའ་ངལ་འདི་སྦོམ་འཇོ་བའི་གང་ལས་སད་ཚུར་བ་ལ་ཁ་ཡུས་དེ་བེའུ་ལས་གོ་ད་གོ་ལས་ཁེའི་མི་ཟེར་མ་བྱ་བ་དཀའ་ངལ་ཐོས་མི་ཕྱིས།

འབྲུ་རུ་འབྲས་དང་ཁྱིམ་ཚ་བྱང་རུ་ལ་དང་དུང་གོ་ཚ་རུ་མི་དང་ཅི་ཁ་ཟེར། ད་ནི་བཅོས་གཏམ་འདི་གའི་ཚིག་གི་གོ་དོན་ག་དེ་བས་ན་ཟེར་བ་བཞིན་ག་ལྡེམ་གྱི་འབྲུ་རུའི་སྣོད་སྐྱེས་མི་འབྲས་དང་ཁྱིམ་ཚ་དང་ག་ལྡེམ་གྱི་བྱང་རུ་ཁའུ་ཆགས་ཏེ་ཡོད་པའི་ལ་དང་དུང་གོ་དེ་ལས་ག་ལྡེམ་གྱི་ཚ་རུའི་མི་དང་ཅི་ཁ་ཨིན་པས་ཟེར་ཨིན་པས་ཟེར་ཞུ་ནས། ད་ཨ་ནི་དཔྱེ་གཏམ་འདི་གི་དོན་དག་ངོ་མ་ག་ཅི་སྟོན་མི་ན་ཟེར་བ་ཅིན་སྟབས་མ་བདེ་རུང་གཅིག་ཁར་སྡོད་དགོ་པས་ཟེར་བའི་དོན་ཨིན་པས་ཟེར་ཞུ་ནི། ད་དཔྱེ་གཏམ་འདི་བློ་གི་བར་ན་བཙུགས་སླབ་ཐངས་དེ་ག་དེ་སྦེ་ཨིན་ན་ཟེར་བ་ཅིན་ཕུ་ཡ་ཨིན་པས་ལོ་ཟླ་མ་ཨིན་པས་ལོ་ཟེར་སྟབས་མ་བདེ་བའི་བློ་ཚུ་སླབ་མ་སྡོད་པར་མཐུན་ཏོག་ཏོ་འབད་བ་ཅིན་དེ་ལས་བྱུང་ངོ། ག་ཆ་བསྲེ་བ་བྱིན། སྒྲོ་རུ་འབྲས་དང་ཁྱིམ་ཚ། བྱང་རུ་ལ་དང་སྡོང་གོ། ཚ་རུ་མེ་དང་ཅི་ག་སེ་རྡོ་བཟུང་པས་དུས་ཨ་ད་ར། དྲལ་བ་ཐབས་སྒོབ་ལས་བསྟན་འདི་དེ་ཆམ་ཐོག་བསྟོད་པའི་འདོད་པ་བྱིན་དེ་ར་བྲ། རང་གིས་མི་ཚེ་འདི་རྟག་པ་བསྟན་པ་མི་དམན་སའི་བསླབ་གསོར་ཡོད་ཟེར་ཞུ་ནི། རྡོ་རྒྱི་ར་མི་འགོག་ཆུ་བྱུག་ན་གཏུབས། ད་ནི་དཔྱེ་གཏམ་འདི་གི་ཚིག་གི་གོ་དོན་ག་དེ་སྦེ་ན་ཟེར་བ་ཅིན། ཆུ་ཡི་སྦུག་གི་རྡོ་བསྒྱིར་ར་མི་དགོ་དེ་བ་དེ་ཆུ་ཁ་བསྒྱུར་བ་ཅིན་བཏུབ། ཟེར་ཨིན་པས། ཟེར་ཞུ་ནི། ད་ནི་དཔྱེ་གཏམ་འདི་གི་དོན་དག་ངོ་མ་ག་ཅི་སྟོན་མི་ན་ཟེར་བ་ཅིན། མི་ཆོས་ཁར་རྐྱབ་མི་དགོ་སེམས་ཆོས་ཁར་རྐྱབ་པ་ཅིན་བཏུབ་ཟེར་བའི་གི་དེ་དོན་ཨིན་པས། ཟེར་ཞུ་ནི།

དེ་འབདཝ་ལས། ནང་གི་སེམས་འདི་ཕྱོགས་དག་པ་ཅིན་ཕྱིའི་སྤྱོད་ལམ་འདི་རང་བཞིན་གྱིས་ར་ལེགས་ཤོམ་འབྱུང། ཟེར། སླབ་སྲོལ་ཡོད། ཟེར་ཞུ་ནི། རྡོ་ཆས་བུ། ཨ་ཙི་ར་གང་ཕུབ་བྱང་ཆབ་བཟུམ་སྦེ། ཟེར། ད་ཧ་ནི་བཅོས་གཏམ་འདི་གའི་ཚིག་གི་གོ་དོན་ག་དེ་བས་ན་ཟེར་བ་བཞིན། རྫོང་གི་རྡོ་ཆས་སྦུག་ལུག་ཨ་ཙ་ར་སྒང་ཕུབ་བྱང་ཆབ་བཟུང་པས་ད་ཧམ་ཐེ་ཐེ་བའི་དུས་ནུ་ཟེ་ཨིན་པས་ཟེར་ཞུ་ནི། ད་བཅོས་གཏམ་འདི་གའི་དོན་ད་ངོ་མ་ག་ཕྱིར་སྤྲོད་མི་ན་ཟེར་བ་བཞིན་ཅིན་ཡེ་ཡེ་ཨིན་པས་ཟེར་བའི་གི་དོན་ཨིན་པས་ཟེར་ཞུ་ནི། ད་ཧ་ནི་བཅོས་གཏམ་འདི་གློག་གི་བར་ན་བཙུགས་བསླབ་ཐང་ག་དེ་བས་ན་ཟེར་བ་བཞིན། མིག་གི་སྦུག་ལུག་ག་ཇི་ཡི་ཐིག་ལེ་བེར་བས་ཚ་ཁ་ཚུད་ཐོག་ཐུབ་པའི་སྦེ་གོ། ལ་སྦེ་ཀོབ་ལྕགས་སྒོབ་གུ་ཧི་བདག་རྡོ་རྗེ་པུ་ཨ་ཙཱ་ར་གངས་ཕུབ་བྱང་ཆབ་གསུམ་པའི་མདོས་ཟླ་བ་ཅན་ཏེ་མཁས་པ་དབྱིངས་པའི་མི་ཚེའི་འདས་པོ་ལས། ད་དུ་ཡོན་ཏན་འཇམ་པའི་སྐབས་ལས་ར་རྩ་རྒན་གྱི་ལྷ་སྒོབ་འདི་ཏེ་ཁ་ཆེ་སའི་བསླབ་གསོ་ཡོད་ཟེར་ཞུ་ནས། རྡོ་ཐུག་རྡོ་གུ་སྐས་སྒོ་དམའ་རེད་ཟེར།

ད་ནི་དཔྱད་གཏམ་འདི་ཀློའུ་བསླབ་པའི་སྐབས་སུ་དེ་ཀློའུ་དགེ་བར་ན་གཙུག་ག་དེ་བས་བསླབ་ནི་ཨེ་ན་ཟེར་བ་བཞིན། རང་བློ་ཡུན་དུས་དང་རིགས་པ་དེ་ལས་རྟོགས་གོ་ས་དང་འཇོན་ཐང། དེམ་སྤྱི་ཡུལ་མི་དེ་མི་དབང་ལྔ་དང་གས་པའི་བཀའ་དྲིན་ཨིམ་ལེ་བསྟན་ཏེ་ང་ཕྱི་ར་ཁ་ར་སྦེར་བས་རང་གི་ཡུན་དུས་དང་འཇོན་ཐང་དང་བསྟུན་ཏེ་རྒྱལ་ཁབ་ལུགས་ཕྱག་དང་ཞབས་ཏོག་བཞུགས་གོ། འཇིག་རྟེན་པའི་དཔྱད་གཏམ་ལས་མདོ་ཐུགས་རྡོ་སྐུ་སྐལ་གོ་མ་རེ་སེ་བསླབ་གསོལ་ཡུལ་དུ་བཟུང་པའི་ཡུན་དུས་ཡང་རྒྱལ་ཁབ་དེ་ལས་ར་བྱང་འཇམ་དབྱིངས། དེ་བོ་ལས། ཕྱྭ་གཡག་རྒྱལ་ཁབ་འདི་ལོ་ར་ཞོ་གོ་མ་རེད་ཟེར། བསླབ་གསོ་ཡོད་ཟེར་ཞུ་ནས། རྡོ་མཐུའི་བར་ན་ལབ་ཐིའུ། གླང་གཉིས་འཐབ་ད་ར་བར་ན་རྫུའུ་ཟེར། ད་ནི་སྤྱིར་གཏམ་འདི་གི་ཚིག་གི་གོ་དོན་ག་དེ་བས་ན་ཟེར་བ་བཞིན་རྡོ་ཐུ་བའི་བར་ན་སྟེ་རྡོ་ཡི་བར་ན་ལབ་ཚུལ་དེ་བས་ལབ་མེབ་སྟང་ཟེར། གླང་གཉིས་འཐབ་ད་ར་བའི་བར་ན་འབྱུང་ཟེར་ཨིན་པས་ཟེར་ཞུ་ནི། ད་ནི་སྤྱིར་གཏམ་འདི་གི་དོན་དང་ངོ་མ་ག་ཅི་ལྟོས་མི་ན་ཟེར་བ་བཞིན་ཁ་མི་བི་རྒན་བབས་བ་བཞིན་ཏེ་ན་འདོགས་ས་ཚུལ་འོང་ཟེར་བའི་གི་དེ་དོན་ཨིན་པས་ཟེར་ཞུ་ནི།

མདོ་གདུང་བའི་བར་ན་བསླབ་ཚུལ། ད་ནི་བཅོས་ཐམས་ཅད་ཀྱི་ཚིག་གི་གོ་དོན་ག་དེ་བས་ན་ཟེར་བ་བཞིན་དུ་ཀྱི་མདོ་གདུང་བའི་བར་ན་བསླབ་ཚུལ་ཟེར་ཨིན་པས་ཞུ་ནས། ད་ནི་བཅོས་ཐམས་ཅད་ཀྱི་དོན་དང་ངོ་མ་ག་ཅི་སྟོན་མོ་ཟེར་བ་བཞིན་སྟབས་མ་བདེ་བའི་བར་ན་རང་ཚུལ་ཟེར་བས་ཀྱི་དེ་དོན་ཨིན་པས་ཞུ་ནས། ད་ནི་བཅོས་ཐམས་ཅད་བློ་གི་བར་ན་གཙུག་ལག་དང་དེ་ག་དེ་བས་འོང་སྒོམ་མོ་ཟེར་བ་བྱིན། བྱིས་ག་ནི་སྨོས་པ་རུ་མ་བྲིས་པའི་བར་ན་རང་བརྫུས་བས་སའི་མདོ་ལྟུང་བའི་བར་ན་བསླབ། ཚུལ་དེས་བཏབ་མ་དེའུ་བོམ་ཐུན་སེ་ཏེ་དེ་བེའུ་ལས་ག་བེ་རུ་རུ་གི་བར་ན་བརྫུས་བའི་སྐབས་མནོག་ཙམ་མཐེབ་ཀྱིས་མ་བཏང་པ་ག་ཐོབ་པས་མ་བྲིས་པའི་བར་ན་བརྫུས་བ་བྱིན་ཤུལ་ལས་རང་ལོ་བཏབ་མ་དེའུ་བྱུང་ནས་ཉན་ག་ཡུས་སའི་བསླབ་གསོར་ཡུས་སའི་ཤུལ་ནས། རྡོ་འབདན་ཀྲག་ཀྲ་ཅིག་དང་ལྕགས་འབདན་སྲིང་སི་ཅིག་ཟེར། ད་ཨ་ནི་དཔྱེ་གཏམ་འདི་གི་ཚིག་གི་གོ་དོན་ག་དེ་སྦེ་ཨིན་ན་ཟེར་བ་ཅིན་རྡོ་ཨིན་ཟེར་བ་ཅིན་སྲ་ཀྲག་ཀྲ་ཅིག་དང་ལྕགས་ཨིན་པ་ཅིན་དེ་སྲིང་ར་ཡོདཔ་ཅིག་དགོ་ཟེར་ཨིན་པས་ཟེར་ཞུ་ནི། ད་དཔྱེ་གཏམ་འདི་གི་དོན་དག་ངོ་མ་ག་ཅི་སྟོནམ་ཨིན་ན་ཟེར་བ་ཅིན་ན་བརྟན་ཏོག་ཏོ་སྦེ་དགོ་ཟེར་བའི་དེ་དོན་དག་ཨིན་པས་ཟེར་ཞུ་ནི།

ད་ནི་དཔྱད་གཏམ་འདི་གའི་དོན་དག་ངོ་མ་ག་ཤེད་ལྟོས་མེད་ན་ཟེར་བ་བཞིན། གནོད་སྤྱིན་ལུགས་སྐྱེ་བོ་དག་བྱེད་མི་བྱེད་ལུགས་ཕོ་ཟེར་བའི་གི་དེ་དོན་དག་ཡིན་པས་ཟེར་ཞུ་ནས། ད་ནི་དཔྱད་གཏམ་འདི་ང་ཕྱིར་བློ་བསླབ་པའི་སྐབས་སུ་དེ་བློ་གི་བར་ན་གཙུག་ག་དེ་བས་བསླབ་དགོས་མོ་ཟེར་བ་བཞིན། བློ་བསླབ་ནས་ཨིན་པ་བཞིན་ག་ཨི་མི་དེ་ར་འཕྲང་དེ་བསླབ་པ་བཞིན་དེ་ལས་གཞུང་ཨིན་དེ་མིན་པ་བཞིན་དོ་ཤེས་འགའ་ཆབ་བྱ་དགོས་ཡོད་ཁུག་བཅུག་དེ་དོན་དག་མིན། རང་གི་བསླབ་སྒོ་མི་དེའི་དྭངས་གསལ་གྱི་ཐུགས་ལས་དགའ་བློ་གཡེང་རོའི་ཐད་ཀར་དུ་འཕྲང་འདི་བསླབ་པ་བྱིན་གཞན་ཚུགས་མགོ་ཡུ་ཁུག་གོ་མི་ཟེར་བསླབ་སྲོལ་ཡོད། ཟེར་ཞུ་ནི། རྡོ་ཧིན་དྷུ་བི་རྫིབ་བདག་རྟ་ཧིན་དྷུ་བི་དགའ། ཟེར། ད་ནི་དཔྱེ་གཏམ་འདི་གི་ཚིག་གི་གོ་དོན་ག་དེ་སྦེ་ཨིན་ན་ཟེར་བ་ཅིན་སྒྱེདཔ་བཙུགས་ཏེ་ཐབ་བཟོ་ནི་གི་དོན་ལུ་བློ་གཏད་བཏུབ་པའི་རྡོ་ཡི་སྒྱེདཔ་དགོཔ་དང་རྟ་ཡི་གུ་ཞོནམ་ད་བློ་གཏད་བཏུབ་པའི་གི་སྒ་སྒྲིང་སྒྲིང་ཚུ་དགོ་ཟེར་ཨིན་པས་ཟེར་ཞུ་ནི། ད་ནི་དཔྱེ་གཏམ་འདི་གི་དོན་དག་ངོ་མ་ག་ཅི་སྟོནམ་ཨིན་ན་ཟེར་བ་ཅིན་ག་ཅི་ར་འབད་རུང་ན་བརྟན་ཏོག་ཏོ་དགོ་ཟེར་བའི་གི་དེ་དོན་དག་ཨིན་པས་ཟེར་ཞུ་ནི།

ད་ཨ་ནི་དཔྱེ་གཏམ་འདི་གི་ཚིག་གི་གོ་དོན་ག་དེ་སྦེ་ཨིན་ན་ཟེར་བ་ཅིན། རྡོག་མ། པ་ནི། ཙུ་ནི་གསུམ་གྱི་གྲས་ལས་ག་འབད་རུང་གཅིག་མེད་པ་ཅིན་བཟའ་མ་བཏུབ་ལས་བརྟེན་ཏེ་གཞན་མི་གཉིས་འདི་ལ་ཐོག་ཆགསཔ་ཨིན་ཟེར་ཨིན་པས་ཟེར་ཞུ་ནི། ད་ཨ་ནི་དཔྱེ་གཏམ་འདི་གི་དོན་དག་ངོ་མ་ག་ཅི་སྟོནམ་ཨིན་ན་ཟེར་བ་ཅིན་གཅིག་ཁར་འཛོམས་ཏེ་འབད་དགོ་པའི་ལཱ་འདི་ནང་ལུ་གཅིག་མ་ཚང་པ་ཅིན་གཞན་མི་ཚུ་ཡང་ལ་ཐོག་ཆགསཔ་ཨིན་ཟེར་བའི་གི་དོན་ཨིན་པས་ཟེར་ཞུ་ནི། ད་ཨ་ནི་དཔྱེ་གཏམ་འདི་ང་བཅས་ར་བློ་སླབ་པའི་སྐབས་སུ་བློ་གི་བར་ན་བཙུགས་སླབ་ཐངས་ག་དེ་སྦེ་ཨིན་ན་ཟེར་བ་ཅིན་གཅིག་ཁར་འཛོམས་ནི་དུས་བཏབ་བཟོ་ཞིནམ་དང་གཅིག་གིས་འོང་མ་བཏུབ་ལས་དོན་དག་སྒྲུབ་མ་ཚུགས་པར་གཞན་མི་ཚུ་གི་དུས་ཚོད་འཕྲོ་བརླག་བཏང་པའི་སྐབས། རྡོག་མ་པ་ནི་ཙུ་ནི་གསུམ་གཅིག་མེད་ཚེ་གཉིས་ལ་ཐོག་ཆགས་ཟེར་བའི་དཔྱེ་དང་འདྲཝ་སྦེ། དེ་ཁོ་ལས་བརྟེན་ང་བཅས་ར་ག་ར་ལ་ཐོག་ཆགས་ད་ཡི་ཟེར་སླབ་སྲོལ་ཡོད་ཟེར་ཞུ་ནི། སྡིག་ཅན་གཤགས་ས་དམྱལ་བ་ཡོད། རྟོགས་ལྡན་གཤགས་ས་ཐར་པ་ཡོད། ད་ནི་དཔྱེ་གཏམ་འདི་གི་ཚིག་གི་དོན་དག་ག་ཅི་སྟོནམ་ཨིན་ན་ཟེར་བ་ཅིན་སྡིག་ཅན་གྱི་མི་དེ་ག་ཏེ་ཤི་བའི་ས་ཁར་དམྱལ་བ་ཡོད། རྟོགས་ལྡན་གྱི་གང་ཟག་དེ་གཤགས་པའི་གི་ས་ཁོངས་ནང་ལུ་ཐར་པ་ཡོད། ཐར་པ་ཟེར་སངས་རྒྱས་ཀྱི་ཞིང་ཁམས་ཡོདཔ་ཨིན་པས་ཟེར་ཞུ་ནི། ད་ཨ་ནི་དཔྱེ་གཏམ་འདི་གི་དོན་དག་ངོ་མ་ག་ཅི་སྟོན་མི་ན་ཟེར་བ་ཅིན། སྡིག་པ་ལས་བརྟེན་ཏེ་དམྱལ་བའི་སྡུག་བསྔལ་མྱོང་དགོ་པ་དང་ཆོས་བསྒྲུབ་པ་ལས་བརྟེན་ཏེ་ཐར་པ་ཐོབ་ཟེར་བའི་གི་དེ་དོན་ཨིན་པས་ཟེར་ཞུ་ནི། ད་ཨ་ནི་དཔྱེ་གཏམ་འདི་ང་བཅས་ར་བློ་སླབ་པའི་སྐབས་སུ་བློ་གི་བར་ན་བཙུགས་ག་དེ་སྦེ་སླབ་དགོཔ་སྨོ་ཟེར་བ་ཅིན། ད་འཇིག་རྟེན་འབེབས་བྱེད་དམ་ལས། སྡིག་ཅན་ཤ་ཟ་དམྱལ་བ་ཡུལ་རྟོག་ལྡན་ཤ་ཟ་ཐར་པ་ཡུལ་ཟེར་དོ་གསུངས་པས་ཤེའུ་དག་ཐར་པ་སངས་རྒྱས་དཀྱིལ་འཁོར་སྤངས་ཐོབ་སྒོ་བསྒྲག་བྱེད་པའི་བར་བྱིན་རྨུལ་དཀར་པོ་དུད་པའི་རིང་ལུགས་ཆོས་སྒྲུབ་སྒོ་བརྒྱད་ཆད་སའི་བསླབ་གསོ་ཡུལ་ཟེར་བཞུགས་ནས། སྡུག་བསྔལ་མིན་ལྟ་ཅི་མྱོང། ད་ཧ་ནི་དཔྱེ་གཏམ་དེ་གི་ཚིག་གི་གོ་དོན་ག་ཅི་ན་ཟེར་བ་ཅིན། རང་ལུ་སྡུག་བསྔལ་མེད་པ་ཅིན་རྟ་ཅིག་ཉོ་དང། སྡུག་བསྔལ་རྟ་དེ་གིས་འབག་ཐོན་འོང་ཟེར་ཨིན་པས་ཟེར་ཞུ་ནི། ད་དཔྱེ་གཏམ་དེ་གི་དོན་དག་ངོ་མ། ག་ཅི་སྟོན་མི་ན་ཟེར་བ་ཅིན། སྐྱིད་ཏོང་ཏོ་སྦེ་སྡོད་མ་ཆགས་པ་བྱིའུ་ཐ་བ་ཅིན་ཏེ་སྡུག་བསྔལ་བྱུངམ་ཨིན་ཟེར་བའི་གི་དེ་དོན་ཨིན་པས་ཟེར་ཞུ་ནི།

ཐབས་སྐྱེ་ཐམས་ཏིག་གི་དོན་དང་ངོ་མ་དགའ་ཕྱིར་སྟོན་མི་ནའང་ཟེར་བ་བཞིན་བཀའ་དབུ་མ་བྱས་པ་བཞིན་དེ་འབྲས་བུ་མི་ཐོབ་ཟེར་བའི་གི་དོད་དོན་དག་ཨིན་པས་ཟེར་ཞུ་ནི། ད་ཧང་ནི་སྐྱེ་ཐམས་ཏིག་ཀློའུ་བསླབ་པའི་སྐབས་སུ་ཀློའུ་གི་བང་ན་གཙུག་བསླབ་ཐང་ག་བདེ་བའི་འོང་གོ་པི་ན་ཟེར་བ་བཞིན་ཡོན་ཏན་སྦྱངས་པའི་སྐབས་ཀློའུ་འདྲའོ་ཡང་ན་ལ་རྒལ་ཅན་རེ་འབེལ་བའི་སྐབས་ཀློའུ་འབེལ་མ་ཚུར་བུད་ཀྱི

ད་ཧ་ནི་དཔྱེ་གཏམ་འདི་གི་ཚིག་གི་གོ་དོན་ག་དེ་སྦེ་ན་ཟེར་བ་ཅིན། འཁོར་བ་འདི་སྡུག་བསྔལ་གྱི་རང་བཞིན་ཨིནམ་ལས་རང་ཡང་རྟག་བུ་ར་བདེ་ཏོག་ཏོ་སྦེ་སྡོད་ནི་མེད། དེ་འབདཝ་ལས་བརྟེན་མི་གཞན་ལུ་སྡུག་བསྔལ་ཕོག་པའི་སྐབས་སྐྱོན་བརྟག་ནི་མི་འོང་ཟེར་ཨིན་པས་ཟེར་ཞུ་ནི། ད་དཔྱེ་གཏམ་འདི་གི་དོན་དག་ངོ་མ་ག་ཅི་བསླབ་པའི་སྣང་བ་གསལ་བ་བཞིན་གཞན་བློའི་སྡུག་བསྔལ་འཕོ་བའི་སྐབས། བདེ་ཆེན་སྙིང་རྗེ་ཡི་སྒོ་ལས་ཕྱག་རོགས་འབེབས་བྱས་ནས་མ་གཏོགས་སྐྱོན་བརྟགས་ཏེ་མ་ཕབ་སྐྱབས་ནི་མི་འོང་ཟེར་བའི་དེ་དོན་དག་ཡིན་པས་ཟེར་ཞུ་ནས། ད་ཧང་ནི་བསྐྱེད་དམ་དེ་ང་ཕྱི་ར་བླུགས་བསླབ་པའི་སྐབས་སུ་དེ་བླུགས་ཀའི་བར་ན་གཙུག་བསླབ་ཐང་ག་དེ་བས་མང་ཟེར་བ་བཞིན

ཞེས་ཞུ་ནས། ད་བསྐྱེད་གཏམ་འདི་ང་ཁྱེད་ར་གླུ་བླ་པའི་སྐབས་སུ་གླུ་དགེ་བག་ན་གཙུག་བརླབ་དང་དེ་ག་དེ་བས་ཨེ་ན་ཟེར་བ་བཞིན། ཁྱིམ་ན། ལ་བཙའ་དགེ་འདི་སྦས་བའི་ཐ་མ་ཁྱིམ་ན་གི། བཟའ་བོས་གི་དེ་ངོ་ད་དྲིན་སྐྱེ་བོ་སྒྲོག་ཅིག་སྦས་བ་བཞིན། ང་ཆོས་ཀྱི་ངོ་དྲིས་ནས་ཚུན་ཆད་བག་གོ་མི། ང་སྡུག་བསླབ་པའི་སྡུག་ཐོ་ཟ་བོ་ཨིན་ཟེར་བསླབ་སྲོལ་ཡོད། ཞེས་ཞུ་ནས།

སྡུག་ཅན་གྱི་མི་ལས་ཕྱགསམ་ཡང་རེ་ཟེར། ད་ཧ་ནི་དཔྱེ་གཏམ་འདི་གི་ཚིག་གི་གོ་དོན་ག་དེ་སྦེ་ན་ཟེར་བ་ཅིན་དྲག་པའི་མི་ལས་དེ་བསླུས་ཏེ་ག་ནི་བ་སྡུག་པའི་མི་ཉམ་ཆུང་ཅིག་ལས་ཨིན་རུང་ཕྱགསམ་འཕྱག་ནི་ཡི་དོན་ལུ་རེ་དགོཔ་ཐོནམ་ཨིན་ཟེར་ཨིན་པས་ཟེར་ཞུ་ནི། ད་ཨ་ནི་དཔྱེ་གཏམ་འདི་གི་དོན་དག་ངོ་མ་ག་ཅི་སྟོནམ་ཨིན་ན་ཟེར་བ་ཅིན་མི་ཉམ་ཆུང་ཅིག་ཨིན་རུང་དེ་ལུ་ཡ་རེ་དགོཔ་འཐོན་མི་ལས་མི་ཉམ་ཆུང་ཚུ་ཁ་མ་ཆུ་ཟེར་བའི་གི་དེ་དོན་ཨིན་པས་ཟེར་ཞུ་ནི། ད་ཨ་ནི་དཔྱེ་གཏམ་འདི་ང་བཅས་ར་བློ་སླབ་པའི་སྐབས་སུ་དེ་བློ་གི་བར་ན་བཙུགས། སླབ་ཐངས་ག་དེ་སྦེ་འོང་དགོ་སྨོ་ཟེར་བ་ཅིན་མི་ཉམ་ཆུང་ལུ་ཞེ་མདོ་བཏགས་ཏེ། མཐོང་ཆུང་འབད་བ་ཅིན་ད་ཨ་ནེ་པའི་བེད་མེད་དེ་ལུ་སྨི་མཉམ་ཆུ་ལུ་ནེ་ཚོད་ཚོད་བཞིན་དུ་མ་ཐག་སྤྱོད་གཏམ་ལས་དུབ་ཅན་གྱི་སྨི་ལས་ཆམ་ཡ་རེ་ཟེ་ལབ་སོ་ཡོད་དུ་ཟུམ་པའི་རེ་མི་མགོ་སྟོང་རེ་ཏེ་རེ་གོབ་ཐོན་སྨེ་ཟེ་ལབ་གོབ་ཡོད་ཟེ་ཞུ་ནི། སྡོད་པའི་གོ་སྐབས་བླ་མ་དག་ཤི་བའི་ལམ་ལས་བྱུང་མི་ཐེ་ཟེ།

བཅོས་གཏམ་ལས། འདོད་པའི་གོ་སྐབས་བླ་མ་དག། ཤི་བའི་ལམ་ལས་བྱུང་མི་འཐད། བསླབ་གསོའི་ཡུལ་དུ་བཟུང་བས་ད་དུང་མི་ཡི་ལུས་རྟེན་ཐོབ། དམ་པའི་ཆོས་དག་བྱེད་པའི་གོ་སྐབས་བཟང་པོ་ཐོབ་པའི་སྐབས་ལུགས། འདི་འཕྲོ་ལ་མ་བཏང་པ། ཕྱི་མ་ཕན་པའི། དམ་པའི་ཆོས་གྲུབ་པ་ཕྱིན། དེ་ལས་ཤོམ་ཨིན། བསླབ་གསོའི་ཡུལ། ཞུ་ནི། དུས་བར་དུ་མ་བཟང། ཤི་བའི་ཚེ། བར་ནི་མི། ད་ཧང་ནས་བཅོས་གཏམ་དེ་གི་ཚིག་གི་གོ་དོན་ག་དེ་བས་ནང་ཟེར་བ་བཞིན། ཟས་ནོར་ཡུལ་མི་ཚོ་གསོན་པོ་བས་སྡོད་པའི་རིང་ལུགས་མ་ཟ་བ་བཞིན་ཤི་བའི་སྐབས་བླུན་ཁབ་སྐྱུག་ཅི་ཡ་བ་ནས་མི་ཟེར་ཨི་འབད་ཟེར་ཞུ་ནས། ད་ཧང་ནས་བཅོས་གཏམ་དེ་གི་དོན་དག་ངོ་མ་ག་ཆེ་བསྟོད་མི་ནང་ཟེར་བ་བཞིན་ཟས་ནོར་ཚོ་སེར་སྣ་བས་དེ་ཟ་མ་ནོམ་འཐུང་མ་ནོམ་པ་ཞག་ནི་མེན་པ་ཡ་སྐྱོན་ཆུ་ལུགས་ཆོས་པ་དག་མ་ངན་བླུན་ལུགས་སྦྱིན་པ་བཏང་གོ་ཟེར་བའི་དོན་ཨི་འབད་ཟེར་ཞུ་ནས།

བདུད་རུ་ཆོས་ཀྱི་མི་དང་བཤེས་རུ་ཆོས་ཀྱི་རུ། དང་ནི་བཅོས་ཐམས་འདས་ཀྱི་ཚིག་གི་གོ་དོན་ག་དེ་བས་ན་ཟེར་བ་བཞིན། མ་ཤི་བ་གསོན་པོ་བའི་བདུད་རུ་ཆོས་རའི་མི་ར་ཨིམ་དང་རྐྱེན་ངན་པ་ལུ་སྟེ་འདི་ཤི་རུ་སྟེ་ཆོས་ར་ཀྱི་རུ་ར་ཨིན་ཟེར་ཨིན་པས་ཟེར་ཞུ་ནས། ད་ཧ་ནི་དཔྱད་གཏམ་འདི་གའི་དོན་དག་ངོ་མ་ག་ཕྱི་སྟོན་མིན་ན་ཟེར་བ་བཞིན་རེབ་སྟོབས་སྨི་བའི་སྨི་མིན་ཆོས་རའི་སྨི་ར་ཨིན་ཟེར་བའི་དེ་དོན་ཨིན་པས་ཟེར་ཞུ་ནི། ད་ཧ་ནི་དཔྱད་གཏམ་འདི་ང་ཕྱི་ར་ཀླུ་བླ་བའི་སྐབས་སུ་ཀླུ་དགའི་བར་ན་གཙུག་ག་དེ་བས་བླ་འགོ་མོ་ཟེར་བ་བཞིན་ལོ་ན་གཞོན་པའི་སྦས་ཚུགས་བཅའ་ཚུགས་སྦས་བའི་སྐབས་ཆོས་དང་མཉམ་འདུས་པས་ན་དེའི་ལོ་རྒྱས་བདག་སོང་ཟེར་བླ་བ་ཇོ་མོས་དུབ་ག་ལས་བསྐུར་བས། སྡོད་རུང་ཁྱོད་ཀྱི་མི་དང། ཤི་རུང་ཁྱོད་ཀྱི་རོ་སྦེ་འབད་དགོ། དེ་མིན། ང་བཅས་གཉིས་ཀྱི་བློ་དེ་ཚ་ཁར་མི་ཚུད་ཟེར། སླབ་སྲོལ་ཡོད་ཟེར། ཞུ་ནི། བདུན། ཁ་གསོ་ནི་དང་ཤི་རོ་བསྡུ་ནི། ད་ནི་བསྐྱེད་དམ་འདས་ཀྱི་ཚེ་ཀྱི་གོ་དན་ག་དེ་བས་ན་ཟེར་བ་བྱིན། མ་ཤེས་བ་ཚེ་རིང་དེ་བདུན། ད་དོ་བ་ལྷབ་པའི་ལས་གཞུང་བས་ནི་ད་ཤིན་ཆོས་ཀྱི་རོ་དེ་ང་ར་ཀི་ར་དུ་ནི་ཟེ་ཨིན་པས་ཟེ་ཞུ་ནི། ད་ནི་བསྐྱེད་དམ་འདས་ཀྱི་དོན་ད་ངོ་མ་ག་ཅི་སྟོན་མི་ན་ཟེར་བ་བྱིན། ཏབ་མ་དེ་བ་ག་ཅི་ར་བྱུང་རུ་ལས་གཞུང་བས་ནི་ཨིན་ཟེར་བས་ཀི་དེ་དོན་ཨིན་པས་ཟེ་ཞུ་ནི། ད་ནི་བསྐྱེད་དམ་འདས་ང་ཅི་ར་ཀླུ་ལྷབ་ད་ཀླུ་ཀའི་བ་ན་གཙུག་ལྷབ་དང། ད་ག་དེ་བས་འོང་གོ་པི་ན་ཟེར་བ་བྱོན། ཆོས་ཀྱི་སྐུ་ལས་བཏབ་མ་དེའུ་ག་ཅི་ར་བྱུང་རོའི་དེ་སུ་ག་ར་ང་ར་གི་དུན་ཁ་སོ་ནི་ད་དེ་བཞིན་རོ་དུ་ནི་བས་དེ་རྣོ་དེ་ཡོད་བ་ལས་དེ་ཆུའི་ཚ་ཆ་ལ་མི་འགོ་ཟེ་ལབ་སོ་ཡུ་ཟེ་བྱུང་ནི་ཡང་བྱིན་རླབས་སུ་བྱིན་ཅི་ལས་ཆུའི་ཧེ་མ་གོ་དང་པ་ན་འོང་པའི་སྐབས་ཏེ་ང་ཆེ་ཆག་ཆབ་ལུ་བཏབ་མ་དོ་ག་ཅི་ར་བྱུང་རེ་བདུན་ཁ་སོ་ནི་ད་ཤི་ནི་རོ་དོ་ནི་སེ་ཁལ་ལ་ལབ་འདོག་ལེ། ད་ག་དེ་བེ་ར་ཨི་རེ་ཧེ་མ་ཡི་ཁ་ཚི་ད་ཚི་དེ་བཏབ་མ་དོ་དེ་ཆོས་ར་གི་ར་སེ་གོ་སེ་ལབ་སོ་ལུ་སེ་ཤུ་ནི། བདུན། སྙིང་གཏམ་ཤིན་ཁ་ཆེམ་སེ།

ང་ཅི་ར་ཡི་མི་ཚེ་འདི་རྟག་པ་བརྟན་པ་མེད་པླས་འདོད་པའི་རིང་ལུགས་མནོ་བསམ་སོབ་མ་བཏང་པ་ཀུན་བློ་ཕན་པའི་ལ་བེ་གོ། དེ་མ་ཚད་རང་རྒྱལ་རྒྱལ་ཁབ་ལུགས་འགལ་བཅས་ཤ་ཞེན་གི་ཐུགས་ལས་འདས་དམ་ལྷོད་མེད་གི་སྐོར་ལས་ཕྱག་དར་ཞབས་ཏོག་ཚུ་ལས་ཤོམ་པའི་ཞུ་སྒོབ་འདི་ཁ་ཆེ། ད་དུང་སྔགས་ཀྱི་བླ་མེད་ཚུ་བདུན་སྙིང་གཏམ། དེ་བཞིན་ཁ་ཆེམས་ཨིམ་ལས་ག་རེ་གི་སེམས་ཁ་སྐྱེལ་ཏེ་ལ་བེ་འོང་རྣོ་བའི་རེ་བ་ཡོད་ཚེ་བསླབ་གསོལ་ཡོད་ཚེ་ཞུ་ནས། འདོད་པའི་ཆགས་བྱ་མ་བྱུང་ཤེས་བྱ་མྱ་ངན་མ་བས། དེ་བསྐྱེད་དམ་འདས་ཀྱི་ཚེ་གི་གོ་དོན་ག་དེ་བས་ན་བ་ཟེར་བ་བཞིན་རང་གི་ནང་མི་དང་ཕྱི་མི་ག་ལོ་ར་དབྱིངས་རུ་མ་ཞི་བ་གསོན་པོ་བས་འདོད་པའི་སྐབས་སུ་ཆགས་བྱ་མ་བྱུང་བ་ལས་བྱུང་བའི་གོ། འདོད་པའི་རིང་ལུགས་ཆགས་བྱ་མ་སྐྱེས་ན་དེའི་ར་ཤི་ཚ་བོ་དང་སྡུག་བསྔལ་མ་བས་ཟེར་ཨིན་བས་ཟེར་ཞུ་ནི། ད་དོན་དག་ངོ་མ་དཔྱེ་གཏམ་འདི་གི་དོན་དག་ངོ་མ་ག་ཅི་སྟོནམ་ཨིན་ན་ཟེར་བ་ཅིན་མི་ག་ར་ལུ་ཏེ་ལེགས་ཤོམ་འབད་དགོ་ཟེར་བའི་གི་དེ་དོན་ཨིན་པས་ཟེར་ཞུ་ནི། ད་ཨ་ནི་དཔྱེ་གཏམ་འདི་ང་བཅས་ར་བློ་སླབ་པའི་སྐབས་སུ་བློ་གི་བར་ན་བཙུགས་ག་དེ་སྦེ་སླབ་དགོཔ་སྨོ་ཟེར་བ་ཅིན་འཇིག་རྟེན་པའི་དཔྱེ་གཏམ་ལས་སྡོདཔ་ད་ཆ་བཞག་མ་ཆུང་ཤིཝ་ད་མྱ་ངན་མ་འབད་ཟེར་སླབ་སྲོལ་ཡོད་དོ་བཟུམ་སྦེ་ང་བཅས་ར་ག་ར་ཨིན་རུང་སྡོད་པའི་སྐབས་སུ། དེ་སྤྱིར་བཏང་མི་ག་རེ་ལུག་དང་ལྷག་པར་དུ་རང་གི་ནང་མི་ཚོ་ལུག་དེ་ཆག་ཆག་སྐྱེས་དེའི་ལས་ཞུགས་འབེལ་གོ། མ་ཤི་བ་དུས་པའི་སྐབས་ཆག་ཆག་མ་སྐྱེས་པ་ཤིའུ་དང་མྱ་ངན་མ་བས་སེ་བསླབ་སོ་ཡུས་སེ་ཞུ་ནི